ཨེ་ཤི་ཡའི་རྒྱལ་ཁབ་མཱལ་དིབ་ནང་ལ་རྒྱ་གར་གྱི་དམག་མི་འགྲེམས་འཇོག་བྱས་པ་ཁག་འདི་ལོའི་ཟླ་བ་ལྔ་པའི་གོང་ལ་ཡུལ་དེ་ནས་ཕྱིར་འཐེན་བྱེད་ཀྱི་རེད་ཅེས་མཱལ་དིབ་ཀྱི་ཕྱི་སྲིད་ལྷན་ཁང་གིས་རེས་གཟའ་སྤེན་པའི་ཉིན་གསལ་བསྒྲགས་བྱས་ཡོད་པ་རེད། དེ་ཡང་ཡུལ་དེའི་རྒྱ་ནག་ལ་ཕྱོགས་པའི་སྲིད་འཛིན་གསར་པ་མི་ཙོ་ཡིས་ཡུལ་དེ་ནང་འགྲེམས་འཇོག་བྱས་པའི་རྒྱ་གར་གྱི་དམག་མི་ཚོ་ཕྱིར་འཐེན་བྱ་དགོས་པའི་དགོས་འདུན་བཏོན་ཡོད་པ་དང། དེའི་རྗེས་སུ་རྒྱལ་ཁབ་གཉིས་ཀྱིས་གནད་དོན་འདིའི་ཐད་ལ་གྲོས་བསྡུར་རིམ་པ་ཞིག་བྱས་པའི་རྗེས་སུ་གོང་ཞུས་ཐག་གཅོད་དེ་བྱུང་བ་ཞིག་ཆགས་ཀྱི་ཡོད་པ་རེད། འགྲོ་བ་མིའི་བདེ་རྩའི་ལས་དོན་དང་སྨན་བཅོས་ཀྱི་མཐུན་རྐྱེན་བྱེད་རྒྱུའི་ཆེད་དུ་ཡུལ་དེའི་ནང་ལ་རྒྱ་གར་གྱི་དམག་མི་བདུན་ཅུ་དོན་བདུན་ཙམ་འགྲེམས་འཇོག་བྱས་ཡོད་པ་དང། འོན་ཏེ་སྔ་ལོའི་ཟླ་བ་བཅུ་གཅིག་པའི་ནང་ལ་ཡུལ་དེའི་རྒྱལ་ཡོངས་འོས་བསྡུའི་སྐབས་སུ་རྒྱ་ནག་ལ་ཕྱོགས་པའི་འོས་མི་སྐུ་ཞབས་མི་ཙོའུ་ཡི་ལ་ཡུལ་དེའི་རྒྱལ་ཡོངས་སྲིད་འཛིན་འོས་བསྡུའི་སྐབས་སུ་རྒྱལ་ཁ་ཐོབ་པའི་རྗེས་སུ་རྒྱ་གར་དང་མཱལ་དིབ་གཉིས་བར་ལ་དཀའ་ངལ་མང་དག་ཞིག་འཕྲད་འགོ་བཙུགས་ཡོད་པ་རེད། དེ་ཡང་མཱལ་དིབ་ཀྱི་ཕྱི་སྲིད་ལྷན་ཁང་གིས་གསལ་བསྒྲགས་སྤེལ་བའི་ནང་གསལ་ལ། འདི་ལོའི་ཟླ་བ་གསུམ་པའི་ཕྱི་ཚེས་བཅུའི་གོང་ལ་མཱལ་དིབ་ནང་ལ་ཡོད་པའི་རྒྱ་གར་གྱི་དམག་མི་འགའ་རེ་ཕྱིར་འཐེན་བྱེད་རྒྱུ་དང་ཟླ་བ་ལྔ་པའི་ཕྱི་ཚེས་བཅུའི་གོང་ལ་ཡུལ་དེ་ནང་ལ་ཡོད་པའི་རྒྱ་གར་གྱི་དམག་མི་ཡོངས་རྫོགས་པ་ཕྱིར་འཐེན་བྱེད་ཀྱི་རེད་ཅེས་འཁོད་ཡོད་པ་རེད། རྒྱལ་ཁབ་གཉིས་བར་ལ་གྲོས་མཐུན་བྱུང་བའི་ནང་གསལ་ལ། མཱལ་དིབ་ནང་ལ་ཡོད་པའི་རྒྱ་གར་གྱི་དམག་མི་ཚོ་ཕྱིར་འཐེན་བྱས་ཏེ་དེའི་ཚབ་ལ་རྒྱ་གར་གྱི་ཞི་བའི་ལས་དོན་མི་སྣ་མངགས་རྫོང་བྱ་རྒྱུ་ཡིན་འདུག། གྲོས་མཐུན་དེ་རྒྱལ་ཁབ་གཉིས་ཀ་ལ་ཁེ་ཕན་བྱུང་བ་ཞིག་ཆགས་ཀྱི་ཡོད་པ་རེད། དེ་ཡང་སྔ་ལོ་སྲིད་འཛིན་མོ་ཧ་མད་མཱ་ཛུ་ཡིས་མཱལ་དིབ་ཀྱི་སྲིད་འཛིན་ལ་འདེམས་ཐོན་བྱུང་བ་ནས་བཟུང་རྒྱལ་ཁབ་གཉིས་ཀྱི་འབྲེལ་ལམ་ལ་དཀའ་ངལ་མང་དག་ཞིག་འཕྲད་ཡོད་པ་རེད། སྐུ་ཞབས་མཱ་ཛུ་ཡིས་ཡུལ་དེའི་སྲིད་འཛིན་ལ་འགྲན་རྩོད་བྱེད་པའི་སྐབས་སུ་རྒྱ་གར་བ་ཚོ་ཡུལ་དེ་ནས་ཕྱིར་འཐེན་བྱེད་རྒྱུའི་དྲིལ་བསྒྲགས་ལས་འགུལ་སྤེལ་བ་བཞིན་ཁོང་ལ་འོས་བསྡུའི་ནང་ལ་རྒྱལ་ཁ་ཐོབ་སོན་བྱུང་ཡོད་པ་རེད། དེའི་རྗེས་སུ་སྐུ་ཞབས་མཱ་ཛུ་ཡི་བློན་ཆེན་ཞིག་གིས་རྒྱ་གར་གྱི་སྲིད་བློན་ནཱ་རེན་དར་མོ་དི་དང་རྒྱ་གར་གྱི་མི་མང་ལ་ཁྱད་གསོད་བྱས་པར་སོང་ཡུལ་གྲུ་གཉིས་ཀྱི་འབྲེལ་ལམ་དེ་བས་ཇེ་ཞན་དུ་ཕྱིན་ཡོད་པ་རེད། དོན་རྐྱེན་དེའི་རྗེས་སུ་རྒྱལ་ཁབ་གཉིས་བར་གྱི་མི་དང་མིའི་འབྲེལ་བ་ལ་འགོག་རྐྱེན་ཡང་ཆེན་པོ་ཞིག་བྱུང་ཡོད་པ་རེད། རྒྱ་གར་ཕྱི་སྲིད་ལྷན་ཁང་གིས་གསལ་བསྒྲགས་སྤེལ་བའི་ནང་ལ། མཱལ་དིབ་ནང་ལ་འགྲོ་བ་མིའི་ཕན་བདེའི་རོགས་རམ་གོ་སྒྲིག་བྱེད་མཁན་དང་དེ་ག་ནང་བཞིན་སྨན་བཅོས་ཀྱི་མཐུན་རྐྱེན་གོ་སྒྲིག་བྱེད་མཁན་གྱི་ཞབས་ཞུ་བ་ཚོ་རྒྱལ་ཁབ་དེའི་ནང་ལ་མུ་མཐུད་ནས་གནས་རྒྱུའི་གྲོས་མཐུན་བྱུང་ཡོད་རེད། ད་ལྟའི་ཆར་མཱལ་དིབ་ནང་ལ་རྒྱ་གར་གྱི་ཆེད་ལས་མི་སྣ་དང་སྦྱོང་བརྡར་མཁོ་སྤྲོད་བྱེད་མཁན་གྱི་མི་སྣ། དེ་ག་ནང་བཞིན་གནམ་གྲུའི་ཁ་ལོ་བ་སོགས་མི་སྣ་ཁྱོན་བདུན་ཅུ་དོན་བདུན་ཙམ་ཡོད་པ་དང། དེ་ག་ནང་བཞིན་ཐད་འཕུར་གནམ་གྲུ་དང་གནམ་གྲུའི་ཞབས་ཞུ་བ་སོགས་ཡང་ཡོད་པ་རེད། དེ་བཞིན་རིང་མིན་རྒྱལ་ཁབ་གཉིས་ཀྱི་དཔོན་རིགས་དབར་མཐོ་རིམ་ལས་དོན་ཚོགས་ཆུང་གི་ལྷན་འཛོམས་ཐེངས་གསུམ་པ་དེ་སྐོང་ཚོགས་བྱ་རྒྱུའི་འཆར་གཞི་ཡང་ཡོད་པའི་གནས་ཚུལ་ཐོན་འདུག། དེང་སྐབས་རྒྱལ་སྤྱིའི་སྟོབས་ཆེན་རྒྱལ་ཁབ་ཚོས་རྒྱ་གར་དང་ཞི་བདེ་རྒྱ་མཚོའི་མངའ་ཁོངས་ལ་དམག་དོན་སྟོབས་ཤུགས་ཇེ་ཆེར་གཏོང་ཐབས་བྱེད་ཀྱི་ཡོད་པ་དང་འབྲེལ་རྒྱ་གར་དང་རྒྱ་ནག་གཉིས་ཀས་མཱལ་དིབ་ནང་ལ་ཞི་དྲག་གཉིས་ཀའི་ཤུགས་རྐྱེན་ཇེ་ཆེར་གཏོང་ཐབས་བྱེད་ཀྱི་ཡོད་པ་རེད། སྲོལ་རྒྱུན་ཐོག་ནས་ཆ་མཚོན་པ་ཡིན་ན་མཱལ་དིབ་དེ་རྒྱ་གར་དང་འབྲེལ་ལམ་ཆེ་བའི་རྒྱལ་ཁབ་ཞིག་ཀྱང་ཆགས་ཀྱི་ཡོད་པ་རེད། གསར་འགྱུར་དེ་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ང་རིག་འཛིན།